ས་ཆ་བཙན་ས་བརྟན་ས་ཞིག་རྙེད་ཐབས་ལ་ཡུལ་མི་རྣམས་མི་གྲོངས་འགྱོག་གི་ཕུང་པོ་སྦས་སའི་རོ་ཁང་གི་ནང་ལ་མ་འཁྱུད་རང་འཁྱུད་ཁེལ་ཡོད་རེད་ང་ཚོ་དུས་རྒྱུན་དུ་ནས་བསྡད་སའི་སོ་སོའི་གྲོང་སྡེ་ཚོའི་ནང་ལ་སྡོད་ན་མགོའི་སྒང་གི་ཐོག་སོ་སོའི་སྒང་ལ་འཛག་སྲིད་པ་ཡིན་དུས་རང་གི་ནང་ལ་སྡོད་པ་ལས་རོ་ཁང་དང་དུར་ཁྲོད་ལ་སྡོད་ན་བཙན་པ་ཆགས་འདུག་ང་ཚོ་ནི་ཞེད་སྣང་དངངས་སྐྲག་གིས་བཟོད་གླགས་མེད་པ་ཆགས་ཏེ་གཤིན་པོ་སྦས་ཡོད་སའི་རོ་ཁང་གི་ནང་ལ་ཡིབ་ལ་ཡོང་པ་ཡིན་ཞེས། གྷ་ཛའི་ལྷོ་མཐའ་ར་ཧྥ་ཟེར་བའི་གྲོང་ཁྱེར་གྱི་དུར་ཁྲོད་ཞིག་གི་ནང་དུ་གུར་སྤུབས་ནས་བསྡད་ཡོད་པའི་གྷ་ཛའི་ཡུལ་མི་ཕཱལ་སི་ཏིན་མི་རིགས་མཱེ་མུད་ཨ་མེར་གྱིས་གསུངས་ཀྱིས། དུར་ཁང་ནང་ལ་སྤུབས་པའི་གུར་དེའི་ནང་ལ་མཱེ་མུད་ཨ་མེར་དང་ཁོང་རང་གི་སྤུ་གུ་དང་སྤུ་གུའི་སྤུ་གུ་སོགས་པ་ཐེ་བའི་ནང་མི་མི་ཟླ་བཅུ་གཅིག་ཙམ་མཉམ་དུ་བསྡད་ཡོད་པ་རེད་འདུག། གསར་འགོད་པས་སྐད་ཆ་དྲིས་དུས་གཟའ་ཟླ་བ་ཉིས་སྟོང་ཉི་ཤུ་བཞིའི་ཕྱི་ཟླ་གཉིས་པའི་ཕྱི་ཚེས་ལྔ་ཡིན་པ་དང་དེ་དུས་མེ་མུད་ཨ་མར་གྱིས་ངོ་སྤྲོད་གནང་གསལ་ལ། ང་ཚོ་དང་ཐོག་གྷ་ཛའི་བྱང་རྒྱུད་ཀྱི་ས་ཆ་ཨལ་ཤ་ཏི་ཟེར་བར་སྐྱབས་བཅོལ་བ་བསྡད་ས་ལ་ཡོད་དེ། དམག་འཐབ་དཔེ་དྲག་པོ་བྱུང་གིས་ཕ་གིར་ཟླ་བ་གཅིག་ཆ་ཚང་སྡུག་པོ་མྱངས་ཀྱིན་བསྡད་པ་ཡིན་ཞེད་སྣང་ཚ་པོ་འདུག་ཕ་གིར་མཇུག་ལ་ཇིའུ་ཚོས་འཐུང་ཆུ་དང་གློག་དང་ཐམས་ཅད་བཅད་བྱས་བཀག་དུས་ཕ་ནས་ཐོན་དགོས་བྱུང་ང་ཚོ་གྷ་ཛའི་བྱང་རྒྱུད་ནས་ལྷོ་རྒྱུད། ཨལ་ཝ་ཏི་ཟེར་བའི་ས་ཁུལ་ལ་ཐོན་དགོས་རེད་ཇིའུ་ཚོས་བརྡ་ཡིག་བཀྲམས་པར་གཞིར་བཟུང་ཐོན་དགོས་བྱུང། ཨལ་ཝ་ཏི་ཁུལ་ལ་ང་ཚོ་འབྱོར་ཚར་པའི་རྗེས་ལ་ཉིན་མ་གཅིག་ཙམ་བསྡད་རྗེས་གྲོང་ཁྱེར་ཁཱན་ཡུ་ནིས་ལ་ཕྱིན་ནས་དེ་གའི་སློབ་གྲྭ་ཞིག་ཏུ་བསྡད་པ་ཡིན། ཟླ་བ་གསུམ་ཙམ་གྱི་རྗེས་ལ་ཨིས་རལ་གྱིས་བརྡ་ཡིག་ཞིག་བཀྲམས་རྗེས་ཁུལ་དེ་ནས་ཐོན་རྗེས་ད་དུང་ལྷོ་ཕྱོགས་ལ་འགྲོ་དགོས་པ་བཀའ་བཏང་བྱུང་བས་འདིར་ར་ཧྥའི་དུར་ཁྲོད་ཀྱི་འགྲམ་དེར་ཡོང་བ་ཡིན། གནས་སྟངས་གནས་ཚུལ་བཀྲ་མི་ཤིས་པའི་ལྟས་ངན་ཞིག་རག་འདུག་གཤིན་པོ་ཚོ་དེ་བདེ་པོ་ལྷོད་པོ་བྱས་བསྡད་ཡོད་པ་ལྟ་བུ་དང་ང་ཚོ་གསོན་པོ་ཚོ་སྡུག་པོ་དང། དཀའ་ངལ་དང་སྡུག་བསྔལ་གྱིས་མནར་བྱས་བསྡད་ཡོད་པ་ཞིག་འདུག་འདིར་འཐུང་ཆུ་རག་གི་མི་འདུག་རོགས་རམ་ཚགས་ཚུད་པོ་སླེབས་ཀྱི་མི་འདུག་གནས་སྟངས་དཔེ་སྡུག་པོ་འདུག་ཞེས་ངོ་སྤྲོད་གནང་བཞག། གྷ་ཛའི་ས་ཐོག་གི་མི་འབོར་ས་ཡ་གཉིས་དང་འབུམ་གསུམ་ཙམ་དེའི་ཕྱེད་ཀ་ལྷག་ནི་ཨི་ཇེབ་དང་ས་མཚམས་ཀྱི་གྷ་ཛའི་ལྷོ་མཐའི་གྲོང་ཁྱེར་ར་ཧྥ་ཟེར་བའི་ནང་དུ་སླེབས་ཡོད་པའི་གནས་ཚུལ་གྱི་སྐབས་དུས་འདིར། གྷ་ཛའི་བྱང་གི་ཁཱན་ཡུ་ནིས་ཟེར་བའི་གྲོང་ཁྱེར་དུ་ཨི་ཟི་རེལ་གྱི་དམག་འཐབ་ཚར་དུས་ཨི་ཟི་རེལ་གྱི་དམག་མིས་ལྕགས་ཁྲབ་འཁོར་ལོ་སོགས་བཏང་ནས་ར་ཧྥའི་ནང་ལ་ཡོང་རྒྱུའི་ཉེན་བརྡ་བཏང་ཡོད་པ་རེད་འདུག། ཨིས་རལ་གྱིས་གྷ་ཛའི་ས་ཐོག་ལ་དམག་མུ་མཐུད་བརྒྱབ་བཞིན་པའི་སྐབས་དུས་འདིར Mahmoud Amer དང་ནང་མི་འདྲ་བ་གྷ་ཛའི་ཡུལ་མི Palestine དུད་ཚང་མང་པོ་ཡང་ནས་བསྐྱར་དུ་ས་ཆ་གཅིག་ནས་གཞན་ལ་འཁྱུད་དགོས་པ་དང་སྤོ་དགོས་པ་ཆགས་ཡོད་པའི་སྐབས་འདིར་སྤོ་ས་དེ་ཡང་བཙན་པོ་མེད་པར་མཐར་དུར་ཁྲོད་དང་དུར་ཁང་རོ་ཁང་ནང་ལ་གུར་སྤུབས་ནས་སྡོད་དགོས་པ་ཆགས་པའི་དུད་ཚང་བཅུ་ཕྲག་མང་པོ་ཡོད་པ་རེད་འདུག། དུར་ཁྲོད་དེ་ཚོར་ཨི་སི་རལ་དང་ཧ་མ་སི་གི་ད་ལྟའི་དམག་འཐབ་འདིའི་སྔུན་ནས་གཤིན་པོ་སྦས་པའི་བང་སོ་ཨར་འདམ་གྱི་སྒོ་བརྒྱབ་འགྱོག་བང་ཡག་པོ་བྱས་བསྒྲིགས་འགྱོག་བང་སོའི་སྟེང་ལ་དུར་བྱང་ལེགས་པར་བཀོད་པ་མེ་ཏོག་དང་ལྗང་པ་ལེགས་པར་སྐྱེས་ནས་ཡོད་པ་དེ་འདྲ་དང་ཡང། དམག་འཐབ་འདིའི་སྐབས་ལ་སྦས་པའི་ཕུང་པོའི་བང་སོ་གསར་པ་སྒང་ལ་བྱེ་མའི་ཕུང་དང་མཐའ་མཇུག་དེར་ཨར་འདམ་ཏོག་ཙམ་ཏོག་ཙམ་ཡོད་འགྱོག་རིགས་ཀྱང་ཡོད་པ་རེད་འདུག། Mahmoud Amar གྱིས་གསུངས་པར། ཉི་མ་རྟག་པར་དེར་སྦས་རྒྱུར་ཕུང་པོ་འབྱོར་གྱི་འདུག་བསྔོ་བ་སྨོན་ལམ་ཚོའི་སྐབས་ལ་ང་ཚོས་མཉམ་ཞུགས་བྱས་བྱས་སྨོན་ལམ་བརྒྱབ་ཀྱི་ཡོད། དེང་སང་སྐར་ཆ་སྐར་ཆ་ལ་འཆི་བ་མིག་གི་གདོང་ལ་མཐོང་མཐོང་པ་ཆགས་རྗེས་ང་ཚོའི་མི་ཚེ་ནི་འཆི་བའི་འཇིགས་པ་ཆགས་འདུག་སོགས་གསུངས་བཞག་ཕུང་པོའི་བང་སོ་དེ་ཚོའི་གསེང་ལ་སྤུ་གུ་ཆུང་ཆུང་ཡར་རྒྱུག་མར་རྒྱུག་བྱེད་པ་དེ་འདྲ་དང་རྩེད་མོ་རྩེད་པ་མེ་ཏོག་ཐོགས་པ་སོགས་མཐོང་རྒྱུ་ཡོད་པ་དང། Mahmoud Ammar གྱིས་གསུངས་པར། སྤུ་གུ་ཚོ་དེ་བང་སོའི་ཁྲོད་ལ་རྩེད་མོ་རྩེད་བྱས་མགོ་འཁོར་ནས་འཆི་བའི་འཇིགས་པ་འདི་ལྟར་གྱི་མཐའ་སྐོར་དུ་སྤུ་གུའི་སེམས་ཚོར་བསད་ཡག་མགོ་བཙུགས་འདུག་པས། རྒན་གོག་དང་གཞོན་པ་དང Palestine མི་མང་ཡོངས་ཀྱི་སེམས་ཚོར་ཁྱེད་རང་གི་བསམ་པ་བྱས་ན་ག་རེ་བྱུང་གི་ཡོད་རེད་བསམ་གྱི་འདུག་གས་ཞེས་དྲིས་གནང་བཞག། འདས་པའི་བཅུ་པའི་བདུན་ཉིན Palestine གྱི་སྲིད་དང་དྲག་འཐབ་ཚོགས་ཁག Hamas གྱིས Israel ལ་ཐོལ་རྒྱག་དྲག་ཏུ་རྒོལ་ནས Israel གྱི་གཞུང་འབྲེལ་གསལ་བསྒྲགས་ལ་གཞིགས་ན། ཨིས་རལ་གྱི་ས་ཐོག་ནས་མི་ཉིས་བརྒྱ་ལྔ་བཅུ་ང་གསུམ་ཙམ་བཙན་ཁྲིད་དང་གཅིག་སྟོང་ཉིས་བརྒྱ་ཙམ་དམར་གསོད་བཏང་པའི་རྗེས། ཨིས་རལ་གྱིས་ཧ་མ་སི་རྩ་མེད་བཏང་ནས་བཙན་ཁྲིད་བྱས་པའི་མི་རྣམས་རང་དབང་གློད་བཀྲོལ་བཏང་གི་ཡིན་སོགས་བསྒྲགས་ནས་ཨིས་རལ་གྱིས་སྒ་ཛ་ལ་རྒོལ་ལན་སློག་ནས་ད་ཆ་ཟླ་བ་བཞི་ཙམ་འགྲོ་གྲབས་ཡོད་པའི་སྐབས་དུས་ཀྱི་རིང་ལ་ཕཱ་ལེ་སི་ཐན་གྱི་གཞུང་འབྲེལ་གསལ་བསྒྲགས་ཚོ་ལ་གཞིགས་ན་ཕཱ་ལེ་སི་ཐན་ཉིས་ཁྲི་བདུན་སྟོང་ལྷག་དམར་གསོད་དང་སྟོང་ཚོ་ལ་རྨས་སྐྱོན་བཏང་དང་གཏོང་བཞིན་པ་གནས་ཚུལ་འདུག། དུར་ཁྲོད་དེ་ནས་མཱ་མུད་ཨམར་གྱིས་གསུངས་པར། ང་མི་གྲོངས་ཀྱོག་གཤིན་པོ་ལ་སེམས་པ་ཤོར་གྱིས་ང་ཚོ་ནི་གསོན་པོ་ཡིན་ནའི་དམག་འཐབ་འདི་ག་དུས་མཇུག་སྒྲིལ་གི་ཡོད་མེད་ཧ་གོ་གི་མེད་དུས་ཆུ་ཚོད་ཀྱི་སྐར་མ་དང་སྐར་ཆ་ཀུན་ཏུ་ཞེད་སྣང་དང་དངངས་སྐྲག་དང་སྡུག་བསྔལ་དང་རྙོག་ཟིང་ཐེ་ཚོམ་མགོ་རྙོག་དཀའ་ངལ་གྱིས་མནར་བྱས་བསྡད་དགོས་ཀྱི་འདུག་གནས་སྟངས་དཔེ་སྡུག་པོ་འདུག་ཞེས་གསུངས།